ནིའུ་ཡོག་ཏུ་ཆེད་དུ་གདན་འདྲེན་བྱས་ནས་ཨ་རིའི་བོད་མིའི་བདེ་དོན་དང་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་ངོ་སྤྲོད་གནང་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག། ད་མཐའ་མ་དེར་རྒྱ་ནག་ནང་ཕྱི་ལོ་ཉིས་སྟོང་གཉིས་ལོར་ཕྲུ་གུ་སྐྱེ་ཚད་ཆེས་དམའ་ཤོས་ཆགས་ནས་མི་འབོར་ཉུང་དུ་འགྲོ་འགོ་ཚུགས་ཡོད་པ་དང་དེའི་རྒྱུ་རྐྱེན་དེ་བཞིན་བོད་པའི་མི་འབོར་ལ་ཡང་ཉེན་ཁ་ཡོང་གི་ཡོད་པ་སོགས་ཀྱི་ཐད་ལ་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ལ་དེ་རིང་གི་གསར་འགྱུར་ཞུ་རྒྱུར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གི་རྒྱལ་ས་ལྡི་ལི་བར་ཆིབས་ཞལ་བསྒྱུར་གནང་མཛད་ཡོད་པ་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་དང་པོའི་ཚེས་ཉི་ཤུའི་བར་ཁྱོན་ནས་ཟླ་བ་གཅིག་མ་ཟིན་ཙམ་རིང་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་འགྲུབ་བྱུང་བའི་རྗེས་སུ་འདི་ཚེས་ཉི་ཤུ་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་གྱི་ག་ཡ་གནམ་ཐང་ནས་མཁའ་ལམ་བརྒྱུད། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བསྒྱུར་གནང་མཛད་ཡོད་པ་རེད། ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ནས་ག་ཡ་གནམ་ཐང་དུ་ཆིབས་བསྒྱུར་གནང་སྐབས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་གི་ཉེ་འཁྲིས་དང་ཕེབས་ལམ་གཡས་གཡོན་དུ་ཕྱི་ནང་གི་དད་ལྡན་པ་བརྒྱ་ཕྲག་མང་བས་ལག་ཏུ་མེ་ཏོག་དང་བདུག་སྤོས་དཀར་གཙང་མཇལ་དར་སོགས་ཐོགས་ཏེ་མཇལ་ཁ་དང་ཕེབས་སྐྱེལ་ཞུས་ཡོད་པ་རེད། སྐབས་དེར་དད་ལྡན་པ་ཁག་ཅིག་གིས་ད་རེས་གནས་ཁྱད་པར་ཅན་འདིར་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་བཀའ་དྲིན་སྩལ་བ་དང་ཁོང་གི་ཞལ་མཇལ་ཡང་ཡང་ཐོབ་པར་སེམས་ཚོར་ཅི་འདྲ་བྱུང་མིན་ཐད་བཅར་འདྲི་བྱས་པར་རྒྱ་གར་བྱང་ཕྱོགས་སྦི་རི་ནས་ཡིན་པའི་རང་ལོ་བརྒྱད་ཅུར་སོན་པ་ཨ་མ་མཚམས་གཅོད་ལགས་ཀྱིས་ལོ་མང་རྗེས་སུ་གནས་རྩ་ཆེན་འདིར་གོང་ས་མཆོག་མཇལ་བར་དགའ་ཚོར་དང་བསོད་བདེ་ཆེན་པོ་རེད་བསམ་གྱི་ཡོད་ཅེས་གསུངས་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་གྱིས་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་ཐེངས་དང་པོ་བསྐྱངས་གནང་མཛད་པ་རེད། དེ་མིན་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ཐོག་གནས་ཚུལ་སྤེལ་བ་ལྟར་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཅིག་དང་རྩ་གཉིས་ཉིན་གྲངས་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་མཛད་འཕྲིན་ཁག་བསྐྱངས་རྒྱུ་དང་ཚེས་ཉི་ཤུ་རྩ་གསུམ་ཉིན་ཧི་མ་ཅལ་མངའ་སྡེའི་བཞུགས་སྒར་རྡ་རམ་ས་ལའི་ཕོ་བྲང་དུ་ཞབས་སོར་འཁོད་རྒྱུ་རེད། རྒྱ་ནག་གཞུང་གིས་ས་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོ་བྱེད་དུ་བཅུག་པའི་མི་མང་ཚོའི་འཚོ་གནས་དང་མདུན་ལམ་བརྟན་པོ་མེད་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བྱུང། ཉེ་ལམ་གྱི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ནང་གཞུང་གི་སྲིད་ཇུས་རིམ་པར་བརྟེན་ནས་མཐའ་མཚམས་ཁུལ་གྱི་མི་མང་ཚོའི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་ཡོད་ལ་ད་རུང་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་ཀྱི་གཙོ་འཛིན་ཡན་ཅིན་ཧའེ་ཡིས་འདས་པའི་ལོ་ལྔ་གི་ནང་ང་ཚོས་མེས་རྒྱལ་སྲུང་སྐྱོབ་ཆེད་མཐའ་མཚམས་ཁུལ་དུ་གནས་སྡོད་མང་ཚོགས་ཀྱིས་བདེ་སྐྱིད་ལྡན་པའི་འཚོ་བ་རོལ་བཞིན་ཡོད་ཚུལ་བརྗོད་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་མཐའ་མཚམས་ཁུལ་དུ་གྲོང་གསེབ་དྲུག་བརྒྱ་ར་ཉི་ཤུ་རྩ་བཞི་གསར་རྒྱག་ཟིན་པའི་ཁར་ད་ལྟའི་ཆར་སྤྱི་ཡོངས་ཀྱི་མཐའ་མཚམས་ས་ཁུལ་གྱི་མི་འབོར་བརྒྱ་ཆའི་བཅུ་ར་གྲངས་ཆུང་ལྔ་འཕར་ཡོད་ཚུལ་བརྗོད་འདུག་འོན་ཀྱང་གནད་དོན་དེའི་ཐད་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གི་གནད་དོན་ཐོག་ཉམས་ཞིབ་པ Antara Ghosal Singh ལགས་ཀྱིས་རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་མང་ཚོགས་ཀྱི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བསྒྲགས་པ་དེ་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་ཙམ་ལས་དོན་དངོས་ཐོག་རྒྱ་ནག་གཞུང་གིས་ད་བར་བོད་ནང་ཡར་རྒྱས་ཀྱི་མིང་ཐོག་ནས་འཛུགས་སྐྲུན་ལས་གཞི་མང་པོ་ཞིག་སྤེལ་མུས་ཡིན་པ་དེ་དག་ནི་རྒྱུན་གནས་ཐུབ་རྒྱུ་ཁག་པོ་ཡིན་ཞིང་ལྷག་པར་དུ་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་སྤེལ་བཞིན་པ་དེ་དག་མ་འོངས་པར་སུས་བེད་སྤྱོད་གཏོང་གི་ཡོད་མེད་དེ་ནི

LAC ཉེ་འགྲམ་དུ་རྒྱག་ཟིན་པའི་ས་མཚམས་རིམ་པ་དང་པོ་གི་གྲོང་གསེབ་བཞི་བརྒྱ་ར་ཉི་ཤུ་རྩ་བདུན་ཡོད་པ་དེ་དག་གིས་རྒྱ་གར་དང་བལ་ཡུལ་འབྲུག་བཅས་ཀྱི་ས་ཁམས་ཀྱི་ཆབ་སྲིད་ལ་ཐད་ཀར་ཤུགས་རྐྱེན་སྤྲོད་ཀྱི་ཡོད་པ་དང་ས་མཚམས་རིམ་པ་དང་པོའི་གྲོང་གསེབ་པ་ཚོར་ལོ་རེའི་ནང་རྒྱ་སྒོར་བཞི་ཁྲི་བདུན་སྟོང་ཙམ་གྱི་རོགས་རམ་སྤྲོད་ཀྱི་ཡོད་པ་འགྲེལ་བརྗོད་གནང་ཡོད། མདོར་ན་མཐའ་མཚམས་གྲོང་གསེབ་དྲུག་བརྒྱ་ར་ཉི་ཤུ་རྩ་བཞི་དེ་དག་ས་མཚམས་ས་ཁུལ་གྱི་རྫོང་ཉི་ཤུ་རྩ་གཅིག་ནང་ཚུད་ཀྱི་ཡོད་ལ་རྫོང་ཉི་ཤུ་རྩ་གཅིག་དེ་བོད་དང་ལ་དྭགས་བལ་ཡུལ་འབྲུག་དེ་བཞིན་ཨ་རུ་ན་ཅལ་ས་ཁུལ་བཅས་དང་ས་འབྲེལ་ཆགས་ཡོད་པ་མ་ཟད་ད་བར་ས་མཚམས་གྲོང་གསེབ་མང་ཤོས་དེ་ལྷོ་ཁ་ས་ཁུལ་གྱི་ལྷུན་རྩེ་རྫོང་དང་མཚོ་སྣ་རྫོང་བཅས་ནང་བརྒྱབ་ཡོད་ལ་གཞན་གཞིས་ཀ་རྩེ་དང་མངའ་རིས་དེ་བཞིན་ཉིང་ཁྲི་ས་ཁུལ་བཅས་ཀྱི་རྫོང་ཁག་ནང་དུ་ཡང་མཐའ་མཚམས་གྲོང་གསེབ་ཁག་བརྒྱབ་ཡོད་པ་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་འགྲེལ་བརྗོད་གནང་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་བོད་དོན་རྒྱབ་སྐྱོར་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཇེམ་མེ་ཁི་གོར་བྷིན་མཆོག་ནིའུ་ཡོག་རུ་ཆེད་དུ་གདན་འདྲེན་བྱས་ནས་ཨ་རིའི་བོད་མིའི་བདེ་དོན་དང་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་ངོ་སྤྲོད་གནང་རྒྱུ་ཡིན་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་ལུགས་ཆོས་འཕེལ་གྱིས་ནིའུ་ཡོག་ནས་གནས་ཚུལ་བཏང་བར་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་སྒོ་ནས། འབྱུང་འགྱུར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཉི་མའི་ཉིན། ཡུན་རིང་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི། ཇེམ་མེ་གེ་ཝན་མཆོག། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཆེད་དུ་གདན་འདྲེན་བྱས་ནས། ནིའུ་ཡོག་ཏུ་ཡོད་པའི་བོད་མི་རྣམས་ལ་ཐུག་འཕྲད་ཀྱི་སྒོ་ནས། ཨ་མི་རི་ཀའི་གཞུང་གི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་འགྲེལ་བརྗོད་དང། མི་མང་གི་དྲི་བ་དང་དགོངས་ཚུལ་བསྡུ་ལེན་གནང་གཏན་འཁེལ་ཡོད་པ་རེད་འདུག་གནས་ཚུལ་འདིའི་ཐད་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ད་ཐེངས་ཉིན་མོ་འདི་བྱེད་སྟངས་དེ་འདྲ་ཇེམ་མེ་གེ་ཝན་ཁོ་རང་ཡིན་ན་ད་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གྲགས་ཅན་ཤོས་དེ་རེད་དེ་སྔ། ང་ཚོ་བོད་དོན་ཐོག་ལ་ཁོ་རང་གིས་ཅིག་རྒྱབ་སྐྱོར་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་གནང་ཡོད་རེད་ལྷག་པར་དུ་ཁྲིམས་འཆར་ཐོག་ལ་རེད་དེ་ནི་ཡིན། ད་དེ་འདྲ་ང་རང་ཚོ་གིས་དེ་འདྲ་བོད་དོན་ཐོག་ལ་ཁྲིམས་འཆར་གསར་བ་ཞིག་དེ་འདྲ་གྲོས་ཚོགས་ནང་ལ་ཡོད་རེད་ད་དེ་བསྐངས་ཏེ་ཁྲིམས་འཆར་ནང་དོན་གཅིག་དེ་ད་བོད་རང་བཙན་དེ་ཨ་ནི་དེ་སྔ་རྒྱལ་རབས་ཀྱི་ཐོག་ནས་བོད་དེ་རྒྱལ་ཁབ་རང་བཙན་གཙང་མ་རེད་ལབ་ནས་ཨོ་དེ་ཁྲིམས་འཆར་དེ་ཡོད་རེད་བྱས་ཙང་དེ་འདྲ་བྲི་བའི་ཐོག་ནས་ཁོ་རང་གིས་གསུང་བཤད་གནང་ཡས་རེད།

ཁྲིམས་འཆར་འདིའི་ཐད། འོས་བསྡུ་བྱས་ནས་གཏན་འབེབས་བྱུང་ཚེ། རྒྱལ་ཁབ་ཀྱི་སྲིད་འཛིན་གྱིས་མཚན་རྟགས་བཀོད་གནང་དགོས་པ་དང། དེ་ནས་ཁྲིམས་འཆར་འདི་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ལག་བསྟར་གྱི་ཁྲིམས་ཡིག་ཞིག་ཏུ་འགྱུར་རྒྱུ་ཡིན་པ་རེད་འདུག། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་རིའི་གྲོས་ཚོགས་འཐུས་མི་ཇེམ་མེག་གྷེ་ཝན་མཆོག་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་ཕེབས་ནས་བོད་མི་རྣམས་ལ་ཐུག་འཕྲད་གནང་མྱོང་ཡོད་པ་དང། སྐབས་དེར་ཁོང་གིས། ཁོང་དང་ལྷན་དུ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཚབ་ཚོགས་པ་ཞིག་བོད་ནང་ལ་ལྟ་སྐོར་ལ་ཕྱིན་པའི་གནས་སྟངས་སྐོར་དང། ཨ་རིའི་གཞུང་གིས་བོད་ནང་ཕར་ཚུར་འགྲོ་འོང་གི་འདྲ་མཉམ་གྱི་ཁྲིམས་གཞི་གཏན་འབེབས་གནང་རྒྱུ་མཚོན་པའི་གནད་དོན་མང་པོའི་ཐོག་གསུང་བཤད་གནང་ཡོད་པ་མ་ཟད། བོད་མི་ཚོས་ཞུ་གཏུག་གནང་བ་རྣམས་གསན་བཞེས་གནང་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་སྦྱིན་པ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་ནང་ཏོག་དབྱིབས་རིམས་ནད་ཀྱིས་བོད་མི་རྒན་པ་འདས་གྲོངས་སུ་སོང་བའི་གྲངས་འབོར་དེ་ཉིས་འབུམ་ཉིས་ཁྲི་ལས་བརྒལ་ཡོད་པའི་སྐོར་གྱི་སྙན་ཐོ་ཞིག་བཏོན་ཡོད་པའི་ཐད་ལ་སྐབས་ཐོག་གི་སྙན་ཐོ་དེ་འདོན་སྤེལ་གནང་མཁན་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་སུ་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་དུ་ཏོག་དབྱིབས་རིམས་ནད་ཀྱིས་བོད་མི་རྒན་པ་འདས་གྲོངས་སོང་བའི་གྲངས་འབོར་དེ་ནི་ཉིས་འབུམ་ཉི་ཁྲི་ལས་བརྒལ་ཟིན་ངེས་པའི་སྐོར་གྱི་སྙན་ཐོ་ཞིག་སྤེལ་ཡོད་པ་རེད། ཟླ་འདིའི་ཕྱི་ཚེས་བཅུ་དགུའི་ཉིན། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་པའི་ནང་དུ། ད་ལྟའི་བར་དུ་བོད་ནང་དུ། ལོ་དྲུག་ཅུ་ཡར་འདེབས་ཀྱི་བོད་མི་ཉིས་འབུམ་ཉི་ཁྲི་ལྷག། ཏོག་དབྱིབས་ནད་ཡམས་ཀྱིས་འདས་གྲོངས་སུ་སོང་ཟིན་ངེས་པའི་སྐོར་གྱི་སྙན་ཐོ་ཞིག་སྤེལ་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་སྙན་ཐོ་དེ་འདོན་སྤེལ་གནང་མཁན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་ལ། བོད་ནང་དུ་འདས་གྲོངས་སོང་བའི་གྲངས་འབོར་དེ་ཇི་ལྟར་མཁྱེན་རྟོགས་བྱུང་བ་ཡིན་པའི་སྐོར་ནས་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན། ལགས་སོ། དང་པོ་དེ་ཡིན་ད་ང་ཚོ་བོད་མི་གྲོངས་འདུག་ལབ་ཡ་བྱོས་ར་དེ་གྲོངས་འདུག་ལབ་ཡ་དེ་ངས་དང་པོ་གསལ་བཤད་བྱས་ན་བསམས་སོ་དེ་དང་པོ་ངས་ལ་ངས།

མང་པོ་གྲོང་གོ་རེད་ལབ་ན་འགྲིག་གི་ཡོད་མ་ར། མང་པོ་གྲོང་གོ་རེད་མང་པོ་ཅིག་གྲོང་གོ་འདུག་ལབ་ནི། ད་མང་ལོས་གང་མོས་གྲོང་གོ་རེད་ཟེར་ན་ནི། ཚོད་དཔག་རྒྱག་དགོས་གོ་ར་ད་འདི་ནི། ཚོད་དཔག་རྒྱག་ནི་གལ་ཆེ་གོ་ར་ཚོད་དཔག་རྒྱག་ནི་མི་གལ་ཆེ་བ་ཡིན་ན། བོད་མི་ལོ་རྒན་པ་ལོ་དྲུག་ཅུ་ཡར་འདེབས་རྩིས་བ་ཡིན་ན། མི་སྟོང་གཉིས་དང་ལྷག་ཟིག་གྲོངས་ཡག་གི་ཉེན་ཁ་འདུག་གྲོངས་སྲིད་པ་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་གཉིས་པའི་གྱི་ཕྱི་ཚེས་བདུན་ལ་ཡང་ད་ནི་ཏོག་དབྱིབས་ཀླད་ཀོར་སྲིད་ཇུས་ལས་ཀྱི་མེད་པ་བཟོས་ར་བ་ད་འདི་ནས་ཕྱི་ལ་མ་གོ་རྩིས་བ་ནི་ལུང་སི་གྲོངས་སྲིད་པ་རེད། དེ་ལོ་དྲུག་ཅུ་ཡན་དུ་བཤིག་གོ་རེད། ཡང་ཁོང་གིས། ལོ་བརྒྱད་ཅུའི་ཡར་འདབ་ལ་མཚོན་ན། བོད་མི་སྟོང་ཕྲག་བཞི་བཅུ་ཞེ་ལྔ་འདས་གྲོངས་སོང་བའི་ཚོད་དཔག་གནང་འདུག་ལ། ཁོང་གི་ཚོད་དཔག་བཞིན་དུ། འཛམ་གླིང་གི་ས་ཁུལ་གཞན་དུའང་ཚོད་དཔག་བྱས་ཡོད་པ་མ་ཟད། རྒྱ་ནག་རང་གི་ཧྥུ་ཏན་སློབ་གྲྭ་ཆེན་མོས་ཀྱང། ཚོད་དཔག་བྱས་ཡོད་པའི་སྐོར་ནས་གསུངས་དོན།
ལོ་བརྒྱད་ཅུ་ཡར་འདབ་ཕལ་ཆེར་རྩིས་བྱས་པ་ན་མི་སྟོང་ཕྲག་བཞི་བཅུ་ཞེ་ལྔ་དང་ལྔ་བརྒྱ་ཞིག་ཤི་བ་རེད་ད་མེད་པ་ཆགས་ཡོད་ཀྱི་རེད་ནད་ཡམས་ཀྱི་འགོས་ཞེས་ནད་ཡམས་ཀྱི་འགོས་རྐྱེན་གྱིས་ནི་དུར་སྲོག་ཤོར་འགྲོ་བ་ཡིན་ཀྱི། ཡང་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་ལ།

ལོ་ཀི་ལི་ཡཱ་བྷ་རཱ་ཟིལ་ལུང་པ་སྦུག་ལ་ཡ་ཞིབ་འཇུག་ཆེན་པོ་ཞིག་བྱས་རེད་བྷ་རཱ་ཟིལ་ལུང་པ་སྦུག་ལ་ཡ་མི་ས་ཡ་བདུན་ཅུ་དོན་ལྔ་དང་ཆ་ཁབ་དེ་ར་ཀྱོ་ཏུ་སྐྱེལ་ཏེ་ཞིབ་འཇུག་བྱས། ཅི་ཙང་ནི་མང་ཞིག་མཁྱེན་གྱི་རེད་ད་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་འགོ་སྟོད་ཙམ་དུ་ཡོད་ལ་ཁབ་དང་པོ་སླེབས་པའི་སྐབས་སུ་རེད་ཚང་མ་ལོ་འཚང་ཁ་ཤིག་ཤིག་བཞིན་བྱས་རེད་བ་བྷ་རཱ་ཟིལ་གྱི་ཡིན་པ་ནི་ཁོ་རང་ཚོར་ཁབ་ཡོད་མ་རེད་འདི་འདྲ་ཡིན་དུས་ཁོ་ཚོ་ཁབ་ཉོས་དགོས་གོ་རེད་ཁབ་ཉོས་ཀྱང་མང་ཆེ་རྒྱ་ནག་ལ་ཉོས་ཡོད་རེད་རྒྱ་ནག་ལ་ཉོས་རེད། ཤུགས་ཆེན་པོ་ཞུས་སུ་ཉོས་ཀ་ནི་ད་ཤེས་ཀྱི་ཁོང་ཚོ་གིས། England གྱི་ད་ནི Oxford གྱི་ཁབ་དེ་ཉོས་རེད། མི་ས་ཡ་བདུན་ཅུ་དོན་ལྔ་ཁབ་དེ་བརྒྱབ་ནས་འདི་གི་སྦུག་ནས་མི་ས་ཡ་གཅིག་ད་སྨན་ཁང་ལ་སླེབས་རྒྱོ་དེ་ཚོ་ག་གི་ཁོང་ཚོ་གིས་ཞིབ་འཇུག་བྱས་རེད་མི་མི་ས་ཡ་གཅིག་སླེབས་ནས་མི་ས་ཡ་གཅིག་སླེབས་རྒྱོ་དེ་ཚོ་ཁབ་ག་རེ་ག་རེ་ཟེར་ནས་ཁབ་གཉིས་ཟེར་ཚར་ནའི་སྨན་ཁང་སླེབས་བསྡད་ཡོད་ན་ད་མི་དེ་ཨ་ནི་ཁབ་དེ་གི་ནུས་པ་གང་མོ་ཞིག་ད་དུས་ཁོང་ཚོ་གིས། སྤྱིར་བཏང་གི་ལོ་དྲུག་ཅུ་མར་འདབ་ནུ་ཚོ་ལ་ད་ནུས་པ་ག་ལ་ག་ཙམ་ཡག་པོ་འདུག་རེད་བ། ག་ལ་ག་ཙམ་སྐྱབས་མི་ཚོ་སྐྱབས་ཐུབ་གི་འདུག་ན་ཚ་དེ་ནས་སྐྱབས་ཐུབ་གི་འདུག།

ཚོད་རྩིས་བྱས་པའི་གྲུབ་དོན་གྱི་སྙན་ཐོ་ཞིག་ལ་རྒྱ་ནག་གིས་བོད་མི་འདས་གྲོངས་སོང་བའི་ཕྱི་གསལ་ནང་གསལ་གྱི་གྲངས་ཐོ་སྤྱི་བསྒྲགས་མ་བྱས་བར་དུ་ཚོད་རྩིས་ཀྱི་གྲངས་ཐོ་འདིར་གཞི་མི་འཛིན་ཀ་མེད་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ཕྱི་སྔོན་མཚོ་ཡིན་གཞུག་ནས་མུ་མཐུད་དུ་གསར་འགྱུར་བཤད་རྒྱུའི་ཨ་རིའི་ཁྲིམས་འཛིན་ཕྱོགས་ནས་ནིའུ་ཡོག་གྲོང་ཁྱེར་གྱི་བོད་མི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ལ་རྒྱ་ནག་གི་སོ་མྱུལ་དང་དོགས་ཡོད་ཀྱི་ཉེས་འཛུགས་དེ་ད་ལྟ་ཆ་ཚང་ཕྱིར་འཐེན་བྱས་འདུག་ཟླ་བ་འདིའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་ལྷོ་ཕྱོགས་ཕོ་ཉ་ཞེས་པའི་གསར་ཤོག་ཐོག་གནས་ཚུལ་བཀོད་པའི་ནང་ནིའུ་ཡོག་གྲོང་ཁྱེར་གྱི་བོད་མི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ནས་རྒྱ་ནག་གི་ངོ་ཚབ་བྱས་པའི་ཉེས་འཛུགས་དེ་ཟླ་བ་འདིའི་ཚེས་བཅུ་དགུ་ཉིན་དངོས་སུ་ཕྱིར་འཐེན་བྱས་པ་གསལ་བསྒྲགས་བྱས་ཡོད་པ་དང་ཨ་རིའི་མཉམ་འབྲེལ་ཁྲིམས་དཔོན་ནས་དེ་ནི་ཁྲིམས་འཛིན་སྡེ་ཚན་དྲང་བདེན་ཡིན་པ་གསལ་སྟོན་ཆེད་ཡིན་པ་བརྗོད་ཡོད་ཀྱང་གསར་དུ་ཤེས་རྟོགས་བྱུང་བའི་གནས་ཚུལ་གང་ཞིག་གིས་ཉེས་འཛུགས་དེ་ཕྱིར་འཐེན་བྱས་པའི་རྒྱུ་རྐྱེན་གསལ་ཁ་གནང་མེད་པ་རེད། དེ་བཞིན་ཁོང་གི་ཁྲིམས་རྩོད་པས་མི་འདི་ལ་ལོ་གཉིས་དང་ཕྱེད་ཀའི་རིང་ཁྲིམས་འགལ་དང་ཁུངས་ལུང་ཅི་ཡང་མེད་པར་སྐྱོན་འཛུགས་བྱས་ཡོད་པ་བརྗོད་འདུག་ཡང་ངག་དབང་གི་ཁྲིམས་རྩོད་པ John Carman ནས། ཁྲིམས་ཞིབ་པས་ལུང་འདྲེན་བྱས་པའི་གསང་བའི་གནས་ཚུལ་གྱི་བརྒྱུད་རིམ་ཁྲིམས་ལྟར་ཕྱིར་འཐེན་བྱས་པའི་བྱ་སྤྱོད་ཐད་འགྲེལ་བརྗོད་བྱེད་པ་ལས་གཡོལ་ཐབས་བྱས་པ་ནི་ཁོ་ཚོས་ལོ་གཉིས་རིང་ཁྲིམས་འགལ་དང་ཁུངས་ལུང་མེད་པའི་ཉེས་འཛུགས་ཡིན་པ་ངོས་ལེན་མེད་པའི་དམིགས་ཡུལ་ཡིན་ཚུལ་བརྗོད་འདུག་དེ་སྔོན་པད་མ་དར་རྒྱས་ངག་དབང་ལ་ཉེས་འཛུགས་ཀྱིས་གཏའ་མ་བཞག་ནས་གློད་བཀྲོལ་མ་བྱས་པའི་སྔོན་ལ་ཟླ་བ་དྲུག་ཙམ་ལ།

ཁོས་ཉེན་རྟོག་པའི་གོ་གནས་བེད་སྤྱོད་ཀྱིས་ཉིའུ་ཡེར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཡན་ལག་ཁང་དང་ཉིའུ་ཡེ་ཉེན་རྟོག་ལས་ཁུངས་བར་འབྲེལ་འདྲིས་བྱེད་ཐབས་བྱས་པ་དང་དེ་བཞིན་ཁོས་ནམ་རྒྱུན་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་འཐབ་ཕྱོགས་གཅིག་གྱུར་དཔོན་རིགས་ཤིག་དང་ཐུག་འཕྲད་ཀྱིས་ངག་དབང་གིས་དཔོན་རིགས་དེར་སྦྱིན་བདག་ཞེས་འབོད་ཀྱི་ཡོད་པ་ཁྲིམས་ཞིབ་ཕྱོགས་ནས་ལྐོག་ཉན་སྐབས་སུ་ཤེས་རྟོགས་བྱུང་ཡོད་པ་བརྗོད་འདུག་ཡིན་ན་ཡང་འབོད་སྟངས་དེར་རྒྱ་སྐད་ཀྱི་གོ་བ་ལེན་སྟངས་འདྲ་མིན་ཡོད་པ་གནས་ཚུལ་ནང་བཀོད་འདུག། དེ་མིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ངག་དབང་གི་ཉེས་འཛུགས་ཕྱིར་འཐེན་བྱས་པ་དེ་ལས་རྒྱ་ནག་གཞུང་གིས་ཕྱི་ལོགས་ན་གནས་སྡོད་བོད་མིའི་ཐོག་ལྟ་རྟོག་བྱེད་ཀྱི་མེད་པ་མཚོན་གྱི་མེད་ཅེས་བརྗོད་པ་གནས་ཚུལ་ནང་བཀོད་འདུག་ད་ལྟ་ལོ་ན་སུམ་ཅུ་སོ་དྲུག་ཡིན་པའི་པདྨ་དར་རྒྱས་ངག་དབང་ནི་དེ་སྔོན་ལོ་བཅུ་བདུན་སྐབས་ཨ་མི་རི་ཀར་སློབ་གཉེར་གྱི་མིང་ཐོག་ནས་ཡོང་བ་དང་རྗེས་སུ་སྐྱབས་བཅོལ་བྱས་ཤིང་དེ་ནས་ཨ་རིའི་དམག་མིའི་ནང་ཞུགས་ནས་ཨ་ཧྥི་ག་ན་སི་ཐན་དུ་བསྐྱོད་མྱོང་བ་དང་རྗེས་སུ་ཉིའུ་ཡེ་གྲོང་ཁྱེར Queens ས་གནས་ཀྱི་ཉེན་རྟོག་པ་བྱས་འདུག། ཨ་མི་རི་ཀ་དང་ཧྥི་ལི་པེན་ནས་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོ་ཐེ་བའི་མངའ་ཁུལ་གྱི་བདེ་འཇགས་ཐད་བློ་འཚབ་ཡོད་པ་སེལ་ཐབས་སུ་བདེ་འཇགས་ཐད་ཕན་ཚུན་མཉམ་ལས་ཀྱི་ནུས་ཤུགས་ཇེ་ཆེར་གཏོང་རྒྱུར་ཁས་ལེན་བྱས་འདུག་ཧྥ་རན་སིའི་གསར་སྤེལ་ཁང་གིས་ཚེས་ཉི་ཤུ་ཉིན་གནས་ཚུལ་སྤེལ་བར་གཞིགས་ན་ཧྥི་ལི་པེན་གྱི་སྲིད་འཛིན་མར་ཁོ་སི་གིས་སྲིད་འཛིན་ཟུར་པའི་སྐབས་ཨ་མི་རི་ཀ་དང་མི་ལོ་བཅུ་ཕྲག་བདུན་ལྷག་གི་བདེ་འཇགས་ཐད་འབྲེལ་ལམ་བཟང་བོ་ཡོད་པ་དེ་ཉམས་ཆགས་སུ་ཕྱིན་པ་སླར་གསོ་ཡོང་ཐབས་སུ་རྒྱལ་ས་མ་ནི་ལ་གི་ནང་མཐུན་ཕྱོགས་རྒྱལ་ཁབ་ཀྱི་ཆེས་མཐོའི་བདེ་འཇགས་ལྷན་ཚོགས་ཤིག་གོ་སྒྲིག་བྱས་ཡོད་པ་དང་ཨ་རི་དང་ཧྥི་ལི་པིན་གྱི་ཟུང་འབྲེལ་གསར་འགོད་གསལ་བསྒྲགས་ཤིག་བསྐྱངས་པའི་ནང་ཡུལ་གྲུ་གཉིས་ཀྱི་བདེ་འཇགས་དང་རྒྱལ་སྲུང་ཐོག་མཉམ་ལས་གནང་རྒྱུའི་ནུས་ཤུགས་ཆེ་རུ་བཏང་ནས་མངའ་ཁུལ་གྱི་བདེ་འཇགས་ཀྱི་ཉེན་ཁ་གསར་བ་ཡོང་བཞིན་པ་དེར་གནད་ལ་སྨིན་པའི་གདོང་ལེན་བྱེད་རྒྱུ་ཡིན་པ་བརྗོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་ནང་ཕྱི་ལོའི་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཕྲུ་གུ་སྐྱེ་ཚད་ཆེས་དམའ་ཤོས་ཆགས་ནས་མི་འབོར་ཇེ་ཉུང་དུ་འགྲོ་འགོ་བཙུགས་ཡོད་པ་དང། དེའི་རྒྱུ་རྐྱེན་གཙོ་བོ་ནི་དཔལ་འབྱོར་གྱི་གནོན་ཤུགས་དང་བུད་མེད་ཚོའི་ཁེ་དབང་འགན་སྲུང་མེད་པའི་གནད་དོན་སྐོར་ཡིན་ལ། ཡང་བུད་མེད་མི་འབོར་ཡང་ཉེན་ཁའི་རང་བཞིན་ཆགས་ཡོད་པའི་ཐད་ལ་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་ཞུས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ནི་རྡོ་རྗེ་མཚོ་ཡིན། འཛམ་གླིང་ཡོངས་ཀྱི་མི་འབོར་གྱི་དྲུག་ཆའི་གཅིག་ཟིན་ཡོད་པའི་རྒྱ་ནག་གི་མི་འབོར་དེ་ལོ་ངོ་བཞི་བཅུའི་རིང་དུང་ཕྱུར་དྲུག་ར་བྱེ་བ་དྲུག་ཇེ་མང་དུ་ཕྱིན་ཏེ། དུང་ཕྱུར་བཅུ་བཞི་བརྒལ་ཡོད་མོད། འོན་ཀྱང་ཉིས་སྟོང་ཉེར་གཉིས་ལོར་མི་འབོར་ཇེ་ཉུང་དུ་འགྲོ་རྒྱུའི་དཀྱོག་མཚམས་ལ་སླེབས་པ་དེ་ནི་མི་འབོར་ཆེད་མཁས་པས་ཉིས་སྟོང་ཉེར་ལྔ་ལོར་རྒྱ་ནག་གི་མི་འབོར་མར་ཆག་འགོ་འཛུགས་རྒྱུ་ཡིན་པའི་ཚོད་རྩིས་བྱས་པ་ལས་ཀྱང་སྔ་སྣུར་བྱས་ཡོད་པར་མངོན་འདུག་རྒྱ་ནག་ནང་དུས་རབས་སྔོན་མའི་ལོ་རབས་དྲུག་ཅུ་རེ་གྲངས་ནས་བཟུང་མི་གྲངས་འཕེལ་ཚད་ཧ་ལས་པའི་མཐོ་རུ་ཕྱིན་པར་བརྟེན་གཞུང་ཕྱོགས་ནས་མི་གྲངས་ཚོད་འཛིན་ཆེད་བུ་ཕྲུག་གཅིག་གི་འཆར་ལྡན་བུ་སྐྱེ་དམ་དྲག་ཅན་གྱི་སྲིད་ཇུས་དེ་ལོ་ངོ་སུམ་ཅུ་སོ་ལྔ་ཙམ་རིང་ལག་བསྟར་བྱས་ཡོད་ཅིང།

ཇེ་དམའ་རུ་ཕྱིན་ནས་ལོ་དེར་གཅིག་ཚེག་གསུམ་ཡིན་པ་དང་ཉིས་སྟོང་ཉེར་གཅིག་ལོར་སྐྱེས་ཚེ་གཅིག་ཚགས་གཅིག་ཙམ་ཡིན་འདུག་ཉེ་སྔོན་རྒྱ་ནག་གཞུང་གིས་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་གི་མི་གྲངས་ཇེ་ཉུང་དུ་ཕྱིན་ཡོད་ཅེས་ཁྱབ་བསྒྲགས་བྱས་ཡོད་པ་རེད། 比上年末减少八十五万人། རྒྱ་ནག་གཞུང་འབྲེལ་གྱི་བསྡོམས་རྩིས་གཞིར་བཟུང་ན་རྒྱ་ནག་ནང་ཉིས་སྟོང་ཉེར་གཉིས་ལོའི་མཇུག་ཏུ་མི་འབོར་ཐེར་འབུམ་གཅིག་ར་དུང་ཕྱུར་བཞི་བྱེ་བ་གཅིག་ས་ཡ་གཅིག་ར་འབུམ་བདུན་ཁྲི་ལྔ་ལྷག་ཡོད་པ་དང་དེ་ནི་ཉིས་སྟོང་ཉེར་གཅིག་ལོ་དང་བསྡུར་ན་མི་གྲངས་འབུམ་བརྒྱད་ར་ཁྲི་ལྔ་ཇེ་ཉུང་དུ་ཕྱིན་ཡོད་འདུག་ཉིས་སྟོང་ཉེར་གཉིས་ལོའི་བུ་ཕྲུག་སྐྱེས་ཚད་ས་ཡ་དགུ་ར་འབུམ་ལྔ་ཁྲི་དྲུག་ཡིན་ཞིང་མི་ཤི་བའི་གྲངས་འབོར་ས་ཡ་བཅུ་ར་འབུམ་བཞི་ཁྲི་ལྔ་ཡིན་འདུག་གནས་ཚུལ་འདི་ནི་སྔོན་མ་རྒྱ་ནག་དམར་ཤོག་གཞུང་གིས་གཅིག་དགུ་ལྔ་བཅུ་ང་དགུ་ལོ་ནས་གཅིག་དགུ་དྲུག་ཅུ་རེ་གཅིག་ལོའི་བར་མི་མང་གི་བཟའ་བཏུང་གཞུང་བཞེས་བཏང་སྟེ་བཀྲེས་ལྟོགས་མྱངས་བཅུག་པའི་བོད་མི་ཚོས་མུ་གེའི་དུས་སྐབས་ཟེར་བའི་དུས་སུ་མི་གྲངས་ས་ཡ་མང་པོ་འཆི་སྐྱོན་བྱུང་སྟེ་མི་འབོར་ཛ་དྲག་ངང་མར་ཆག་པའི་དོན་རྐྱེན་དེ་བྱུང་ནས་ལོ་ངོ་དྲུག་ཅུ་ལྷག་ཕྱིན་པའི་རྗེས་ཐེངས་དང་པོར་རྒྱ་ནག་གི་མི་འབོར་ཇེ་ཉུང་དུ་ཕྱིན་པ་ཞིག་རེད། གཞུང་ཕྱོགས་ནས་མི་འབོར་ཇེ་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་སྐོར་གསལ་བོ་ཞིག་བརྗོད་མེད་མོད་འབྲེལ་ཡོད་དབྱེ་ཞིབ་པ་ཚོས་རྒྱུ་རྐྱེན་གཙོ་གྲས་ཁག་ནི་འཚོ་བའི་འགྲོ་གྲོན་ལྡབ་འགྱུར་གྱིས་འཕར་ཡོད་པ་དང་གཞོན་སྐྱེས་མང་པོ་ཞིག་ལ་ལས་ཀ་མི་རག་པའི་དཀའ་ངལ། དཔལ་འབྱོར་ཐད་གནོན་ཤུགས་ཇེ་ཆེར་འགྲོ་བཞིན་པའི་དུས་མཚུངས་སྤྱི་ཚོགས་འགྱུར་འགྲོས་དང་བུད་མེད་ཚོས་བུ་ཕྲུག་བཙའ་སྐབས་ལས་གནས་སོགས་ཁེ་དབང་འགན་སྲུང་མེད་པའི་དཀའ་ངལ་གནས་སྟངས་ལ་སོགས་ཀྱི་དབང་གིས་བུ་ཕྲུག་སྐྱེས་ཚད་ཇེ་དམའ་རུ་འགྲོ་བཞིན་ཡོད་པར་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གི་མི་འབོར་གནད་དོན་ཛ་དྲག་ཏུ་འགྱུར་བཞིན་པ་དེ་བཞིན་དུ་བོད་མིའི་མི་འབོར་ཀྱང་ཛ་དྲག་གི་གནས་སུ་ཡོད་པར་འབྲེལ་ཡོད་ཉམས་ཞིབ་པས་ངོས་འཛིན་གནང་གི་འདུག་འདི་ག་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་དང་རྒྱ་ནག་ཐད་ཀྱི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ལ་བཅར་འདྲི་བྱེད་སྐབས་ཁོང་གིས་ལོ་འགའི་རིང་མི་འབོར་ཐོག་ཉམས་ཞིབ་གནང་བ་བརྒྱུད། བོད་ཕྱི་ནང་གཉིས་ཀའི་མི་འབོར་འཕེལ་ཚད་བལྟས་ན་བློ་འཚབ་སྐྱེ་གཞིར་གྱུར་ཡོད་ཅེས་གསུངས་སོང། ད་ལྟའི་ནང་བཞིན་བོད་ཀྱི་མི་འབོར་ལྟ་བ་ཡིན་ན་ངས་ལོ་ལྔ་དྲུག་གི་སྔོན་མི་འབོར་བོད་ཀྱི་མི་འབོར་ཐོག་ཉམས་ཞིབ་ཅིག་བྱས་ཡིན་སྐབས་དུས་དེ་ནས་ལས་བོད་ཕྱི་ནང་གཉིས་ཀ་གི་བོད་ཀྱི་སྐྱེས་ཚད་དེ་བརྒྱ་ཆ་གི་གཅིག་དང་གྲངས་ཆུང་བརྒྱད་མ་གཏོགས་མེད་གི། ད་མི་འབོར་རིག་པ་གི་ཐོག་ནས་ཞུ་བ་ཡིན་པ་ཡིན་ན་བུ་སྐྱེས་ཚད་དེ་བརྒྱ་ཆ་ག་གཉིས་དང་གྲངས་ཆུང་བཞི་ཡིན་པ་ཡིན་ན་མི་གྲངས་དེ་ཡ་ར་ཇེ་མང་ལ་མི་འགྲོ་ཇེ་ཉུང་ལ་མི་འགྲོ་ཟེར་བའོ། ད་དེའི་མན་ཆད་ན་མ་ར་སོང་ན་མི་གྲངས་ཉུང་རུ་འགྲོ་ནི་མ་གཏོགས་མང་རུ་མི་འགྲོ་ཟེར་ད་དེ་ཡིན་ན་ཧ་ཅང་གི་ཉེན་ཁ་ཅིག་ལ་འཕྲད་འདུག། ཡང་ཁོང་གིས་མི་འབོར་རིག་པའི་ཚོད་རྩིས་བྱེད་སྟངས་ལ་གཞིགས་ན་གལ་ཏེ་མི་འབོར་འཕེལ་ཚད་དེ་བརྒྱ་ཆ་ག་གཉིས་ཚེག་གསུམ་གི་མན་ལ་ལྷུང་བ་ཡིན་ན་མ་འོངས་ལོ་ལྔ་བཅུའི་ནང་མི་འབོར་ཕྱེད་ཀ་ཙམ

ཆ་སྙོམས་བྱས་ན་ལོ་རེར་མི་གྲངས་འཕེལ་ཚད་བརྒྱ་ཆ་གི་གཅིག་ཚེག་བཞི་ལྔ་ཡིན་ལུགས་སོགས་ཁྱབ་སྤེལ་བྱས་ཡོད་པ་རེད་ཡང་དེའི་ཐད་བསྟན་འཛིན་བདེ་ལྡན་ལགས་ཀྱིས་དཔྱད་བརྗོད་གནང་དོན། བོད་རང་སྐྱོང་ལྗོངས་ཀྱི་ནང་ལོགས་ནས་མི་གྲངས་དེ་འདྲ་ཞིག་འཕེལ་ཡོད་ཟེར་ཡ་དེ་བརྒྱ་ཆ་གི་བརྒྱ་བདེན་པ་མ་རེད་ཟེར་ལས་ཞུ་ཆོག་གི་རེད། སྤྱིར་བཏང་རྒྱ་ནག་རྒྱལ་ཡོངས་ད་ལྟའི་ནང་དེ་ལས་བོད་རིགས་ནས་ལས་ཚོད་དོ་རེ་མི་འབོར་ཉུང་རུ་འགྲོ་གི་ཡོད་པ་རེད། མི་འབོར་ཉུང་རུ་འགྲོ་ཡ་དེ་ལ་ད་དུང་འགྲོ་ཚད་དེ་ཉུང་ཉུང་གཅིག་མ་རེད་རྦད་དེ་ཆེན་པོ་ཞིག་འགྲོ་གི་འདུག་བསམ་པ་བོད་རང་སྐྱོང་ལྗོངས་ནས་མི་གྲངས་གཅིག་འཕེལ་དགོས་ཡ་ཟེར་རྩ་བ་ཉིད་ནས་མི་འདུག་སྟེ་རྒྱུ་མཚན་མེད་ཀི། དེའི་ནང་བཞིན་བོད་ཀྱི་སྤྱི་ཚོགས་ནང་དངོས་ཡོད་གནས་ཚུལ་ལ་ལྟོས་ཡིན་སོང་ན་ལ་མི་ཚང་རེ་རེ་ནས་བོད་པ་ཉུང་ཉུང་གཅིག་གཅིག་གཉིས་དེ་འདྲ་སྐྱེས་ཡོད་ནོ་མ་གཏོགས་དེ་ལས་མང་བ་གསུམ་བཞི་ཅན་སྐྱེས་དོགས་ནས་ཧ་ཅང་གི་ཉུང་ཉུང་དང་ཤོང་མེད་བྱས་ཙང་མི་གྲངས་ཡར་འཕར་སོང་བ་ཟེར་ན་དེ་རྒྱུ་མཚན་གཅིག་ལ་མེད་ཀི། རྒྱ་ནག་གི་མི་འབོར་ཛ་དྲག་ངང་ཇེ་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་གཙོ་བོ་དཔལ་འབྱོར་གྱི་གནོན་ཤུགས་དང་སྤྱི་ཚོགས་ཀྱི་འགྱུར་འགྲོས་ལས་གཞན

བུད་མེད་ཚོ་བུ་ཕྲུག་སྐྱེ་འདོད་མེད་པའི་རྒྱུ་རྐྱེན་ཆེ་ཤོས་དེ་གང་ཡིན་ཞེ་ན་དེ་ནི་བུད་མེད་ཚོས་འགན་འཁུར་དེ་ཐེག་ཐུབ་ཀྱི་མི་འདུག་ཟེར། གཙོ་བོ་དཔལ་འབྱོར་ཕྱོགས་ཀྱི་གནད་དོན་རེད། རྒྱ་ནག་ནང་བུ་ཕྲུག་གསོ་སྐྱོང་གི་འགྲོ་གྲོན་ཅུང་མཐོ་བའི་དབང་གིས་བུ་ཕྲུག་གཅིག་གསོ་སྐྱོང་ཐོག་མ་དངུལ་མང་ཙམ་གཏོང་གི་ཡོད་པས་མི་མང་པོ་ཞིག་གིས་བུ་ཕྲུག་གཉིས་དང་གསུམ་སྐྱེ་བ་ཡིན་ན་འགྲོ་གྲོན་ལྡབ་གཉིས་ནས་གསུམ་གཏོང་དགོས་པར་བསམ་གྱི་ཡོད་པས་ཁྱིམ་ཚང་མང་པོ་ཞིག་གིས་དེའི་འགན་ཐེག་མི་ཐུབ་པའི་བསམ་ཚུལ་བྱུང་གི་ཡོད་པ་རེད་ཅེས་དང་ཡང་ཁོ་མོས་མུ་མཐུད་གཞུང་ཕྱོགས་ནས་འཚོ་བའི་འགྲོ་གྲོན་དང་བྱིས་པ་གསོ་སྐྱོང་གི་འགྲོ་སོང་ཇེ་དམའ་རུ་གཏོང་ཐབས་དང་བྱིས་པ་སྐྱེ་སྐབས་གུང་གསེང་དང་བྱིས་པ་སྐྱེས་པར་ཁ་གསབ་རོགས་དངུལ་སྤྲོད་པ་སོགས་ཀྱི་མཐུན་རྐྱེན་བསྐྲུན་པ་ཡིན་ན་ཕ་མ་ཚོའི་འགན་འཁུར་ཇེ་ཡང་དུ་གཏོང་ཐུབ་པ་དང་ལྷག་པར་དུ་ཡོང་འབབ་དམའ་བའི་ཁྱིམ་ཚང་དང་དབུལ་ཕོངས་བ་བཅས་ལ་སྲིད་གཞུང་གིས་རོགས་དངུལ་སྤྲད་དེ་བྱིས་པ་གསོ་སྐྱོང་གི་འགན་འཁུར་ཇེ་ཡང་དུ་གཏོང་འོས་པར་ངོས་འཛིན་གནང་གི་འདུག།

ཧྲང་ཧའེ་སྤྱི་ཚོགས་ཚན་རིག་ཁང་གིས་ན་ནིང་ལོར་ཧྥ་རན་སིའི་གསར་ལས་ཁང་ལ་བརྗོད་པར་རྒྱ་ནག་གི་མི་འབོར་ལོ་རེར་ཆ་སྙོམས་བྱས་ན་ཕལ་ཆེར་བརྒྱ་ཆ་གཅིག་ཚེག་གཅིག་ཇེ་ཉུང་དུ་འགྲོ་བཞིན་ཡོད་ཅིང་ཞིབ་འཇུག་ཚོགས་ཆུང་གི་མི་འབོར་རིག་པ་བས་ཚོད་རྩིས་བྱས་པར་ཕྱི་ལོ་ཉིས་སྟོང་བརྒྱ་ལོར་རྒྱ་ནག་གི་མི་འབོར་ཕལ་ཆེར་དུང་ཕྱུར་ལྔ་གྲངས་ཆུང་བརྒྱད་བདུན་བར་མར་ཟག་སྲིད་པ་རེད་འདུག་ལ